ང་རྡོ་རྗེ་མཚོ་ཡིན་ཞུ་ནས་ངས་དེ་རིང་གི་ལས་རིམ་ཁག་ངོ་སྤྲོད་བྱེད་ཀྱི་ཡིན། དེ་རིང་གི་ལས་རིམ་ཁག་གི་ཐོག་མར ྋགོང་ས ྋརྒྱལ་བ་རིན་པོ་ཆེ་མཆོག་ལ་དྭགས་གཤམ་ལྗོངས་སུ་ཞབས་སོར་བཀོད་ནས་མི་དམངས་ལ་སེམས་ཀྱི་ཞི་བདེ་ཡོང་ཐབས་སོགས་ལ་བཀའ་སློབ་སྩལ་ཡོད་པའི་གནས་ཚུལ་དང་བཅས་དེ་རིང་གི་གསར་འགྱུར་ཁག་ཅིག་དང། དེའི་རྗེས་ས་གནས་ནས་བཏང་ཡོང་བའི་གནས་ཚུལ་ཞིག་ཡོད། སྤྱི་འཐུས་རྒྱུན་ལས་ཀྱི་ཐབས་ཇུས་འཆར་གཞིའི་ཡིག་ཆ་ཞིག་གཏན་འབེབས་ཐུབ་པ་དེས། མ་འོངས་བོད་དོན་འཐབ་རྩོད་ཞུ་སྐུལ་བྱེད་སྟངས་སོགས་ཀྱི་དཀའ་ངལ་གདོང་ལེན་བྱེད་ཕྱོགས་ཁག་ཇེ་གསལ་དུ་བཏང་ཡོད་པ། བོད་མི་མང་སྤྱི་འཐུས་ཚོགས་གཙོ་མཁན་པོ་བསོད་ནམས་བསྟན་འཕེལ་ལགས་ནས་གསལ་སྟོན་གནང་གི་འདུག། མཇུག་ཏུ་དེང་སྐབས་འཛམ་གླིང་ཡུལ་གྲུ་ཁག་ཅིག་ཏུ་ཕོ་མོ་གཉིས་བར་གྱི་ཚེ་ཚད་ཀྱི་བར་ཁྱད་ཇེ་ཆུང་དུ་ཕྱིན་ཡོད་སྐོར་གྱི་གནས་ཚུལ་དང་འབྲེལ་བའི་ཁག་ཅིག་ཕྱོགས་བསྒྲིགས་བྱས་པ་དང་བཅས། དེ་རིང་གི་ལས་རིམ་ཁག་ལ་རིམ་བཞིན་གསན་རོགས་ཞུ། གསན་མཁན་རྣམ་པ་ང་རྡོ་རྗེ་མཚོ་ཡིན་ཐོག་མར་གསར་འགྱུར་བཤད་རྒྱུ། གོང་ས་རྒྱལ་བ་རིན་པོ་ཆེ་མཆོག་ལ་དྭགས་གཤམ་ལྗོངས་སུ་ཞབས་སོར་བཀོད་ནས་མི་མང་ལ་སེམས་ཀྱི་ཞི་བདེ་ཡོང་ཐབས་སོགས་ལ་བཀའ་སློབ་སྩལ་ཡོད་པ་རེད། ཕྱི་ཚེས་བཅོ་བརྒྱད་ཉིན་གོང་ས་རྒྱལ་བ་རིན་པོ་ཆེ་མཆོག་ལ་དྭགས་ཞི་བའི་ཚལ་ཕོ་བྲང་ནས་ཐད་འཕུར་གནམ་གྲུ་བརྒྱུད་ལ་དྭགས་གཤམ་མཁར་རྩེར།

བདེ་སྐྱིད་ཟེར་བ་དེ་གཙོ་བོ་སོ་སོའི་སེམས་ལ་ཞི་བདེ་བྱུང་ན་བདེ་སྐྱིད་ངོ་མ་དེ་ཡོང་གི་ཡོད། སེམས་ཞི་བདེ་བཟོ་རྒྱུ་དེ་ཧ་ཅང་གལ་ཆེན་པོ་རེད་ཅེས་དང། ང་ཚོ་ཚང་མ་མི་ཚེ་དེ་བརྩེ་བའི་ཐོག་ནས་འགོ་བཙུགས་ཡོད་སྟབས། མི་ཚེ་ཧྲིལ་བོར་བརྩེ་བ་སེམས་ལ་བཞག་ནས་བརྩེ་བའི་ཚོར་བ་དང་མཉམ་དུ་འགྲོ་ཐུབ་པ་བྱ་རྒྱུ་དེ་གལ་ཆེན་ཡིན་ཞེས་དང། མ་འོངས་པར་སོ་སོ་འཆི་བའི་སྐབས་སུའང་སོ་སོའི་ཉེ་འཁོར་དུ་བརྩེ་བ་ཡོད་པའི་མི་རྣམས་ཀྱིས་མཐའ་བསྐོར་བའི་ཁོར་ཡུག་ཅིག་བསྐྲུན་ནས་གྲོངས་པ་ཡིན་ན་སེམས་ལ་ཞི་བདེ་ཡོང་ངེས་ཡིན་ཞེས་སོགས་བཀའ་སློབ་སྩལ་ཡོད་པ་རེད། ཡང་གོང་ས་མཆོག་གིས་གཤམ་མཁར་རྩེར་ཕེབས་པའི་དགེ་འདུན་པ་རྣམས་ལ་སྩལ་བའི་བཀའ་སློབ་ནང། དགྲ་བཅོམ་པ་ས་ག་ལྷས་བརྩམས་པའི་འདུལ་བ་ཚིག་ལེའུར་ཞེས་པ་ལས་ངུར་སྨྲིག་གྱོན་ཙམ་གྱིས་ཆོག་པའི་བསམ་པ་ནམ་ཡང་མི་བྱའོ་ཞེས་པ་ལུང་འདྲེན་གྱིས། ངུར་སྨྲིག་གྱོན་ཙམ་གྱིས་ཆོག་པའི་བསམ་པ་ནམ་ཡང་མི་བྱའོ། ཕྱི་ལོགས་ལ་ངུར་སྨྲིག་གྱོན་པ་ཙམ་ལ་ཆོག་ཤེས་བྱས་ནས་བསྡད་ཡག་ཡོད་མ་རེད། ཕྱི་ལ་ངུར་སྨྲིག་གྱོན་པ་ཙམ་གྱིས། ཆོག་ཤེས་བྱས་ནས་སྡོད་མི་རུང། གཙོ་བོ་ནང་སེམས་ལ་ཚུལ་ཁྲིམས་ཀྱི་བསླབ་པ་གཞིར་བཞག་ཐོག་ཏིང་ངེ་འཛིན་གྱི་བསླབ་པ་དང་ཤེས་རབ་ཀྱི་བསླབ་པ་དེ་དག་ལོ་དང་ཟླ་བ་སྦྲེལ་ནས་བསམ་བློ་བཏང་སྟེ་སྟོན་པའི་རྗེས་འབྲང་རྣལ་མ་ཞིག་ཡོང་བ་བྱ་རྒྱུར་འབད་བརྩོན་གནང་རོགས་ཞེས་བཀའ་སློབ་སྩལ་ཡོད་པ་རེད། གོང་ས་སྐྱབས་མགོན་ཆེན་པོ་མཆོག་ལ་དྭགས་གཤམ་མཁར་རྩེ་རུ་ཞབས་སོར་བཀོད་པ་འདི་ནི་ཐེངས་གཉིས་པ་དེ་ཡིན་པ་དང། ཕྱི་ཚེས་བཅུ་དགུ་ཉིན་ས་གནས་ཀྱི་དད་ལྡན་མང་ཚོགས་ལ་སྒྲོལ་དཀར་ཡིད་བཞིན་འཁོར་ལོའི་ཚེ་དབང་གནང་རྒྱུ་ཡིན་འདུག་བོད་དང་ཡུ་གུར། ནང་སོག་བཅས་ཀྱི་རང་བཙན་འཐབ་རྩོད་ཀྱི་ཚོགས་འདུའི་ཐོག་རྒྱ་ནག་གུང་ཁྲན་གཞུང་ལ་མཐའ་གཅིག་ཏུ་ངོ་རྒོལ་ཡོད་པའི་བསྒྲགས་གཏམ་ཞིག་སྤེལ་ཡོད་འདུག། ཟླ་འདིའི་ཕྱི་ཚེས་བཅུ་དྲུག་ནས་འགོ་འཛུགས་ཀྱིས་རྒྱ་གར་གྱི་རྒྱལ་ས་ལྡི་ལིའི་ནང་བོད་དང་ཡུ་གུར་ནང་སོག་གམ་ལྷོ་སོག་པོའི་རང་བཙན་འཐབ་རྩོད་པ་འབྲེལ་ཡོད་ཚོས་ཉིན་གྲངས་བཞིའི་རིང་ཚོགས་ཆེན་ཞིག་བསྐོང་ཚོགས་གནང་བཞིན་ཡོད་པ་དང། ཕྱི་ཚེས་བཅུ་བདུན་ཉིན་ཐུན་མོང་གི་བསྒྲགས་གཏམ་ཞིག་སྤེལ་ཡོད་པ་དེའི་ནང་དུ་བོད་དང་ཡུ་གུར་ལྷོ་སོག་གི་རང་བཙན་འཐབ་རྩོད་པའི་ཚོགས་འདུ་འདི་བརྒྱུད་ནས་རྒྱ་ནག་གུང་ཁྲན་སྲིད་གཞུང་གིས་ང་ཚོའི་ཐོག་བཙན་འཛུལ་གྱིས་དབང་བསྒྱུར་བྱས་པ་དེར་མཐའ་གཅིག་ཏུ་ངོ་རྒོལ་ཡོད། ད་བར་ང་ཚོའི་མི་རིགས་དམར་གསོད་བཏང་བ་དང་ཆོས་དང་རིག་གཞུང། གོམས་སྲོལ་སོགས་རྩ་མེད་གཏོང་ཐབས་ཀྱི་སྲིད་ཇུས་ལག་བསྟར་བྱེད་བཞིན་པ་དེ་ང་ཚོས་ནམ་ཡང་བརྗེད་ཐབས་མེད་ལ། མུ་མཐུད་ནས་འཐབ་རྩོད་དང་གདོང་ལེན་བྱེད་རྒྱུ་ཡིན་ཞེས་བཀོད་ཡོད་པ་མ་ཟད་ད་དུང་རྒྱལ་སྤྱིའི་ཐོག་ནས་ཀྱང་རྒྱ་ནག་གི་བྱ་སྤྱོད་དེ་རིགས་ངོས་འཛིན་གྱིས་རྒྱ་ནག་གུང་ཁྲན་སྲིད་གཞུང་དེ་ནི་དུས་རབས་ཉེར་གཅིག་པའི་བཙན་འཛུལ་རིང་ལུགས་པ་ཡིན་པར་ངོས་འཛིན་བྱེད་དགོས་པའི་འབོད་སྐུལ་ཞུ་གི་ཡོད་ཅེས་ཀྱང་བཀོད་ཡོད་འདུག་ཚོགས་འདུ་དེ་ཕྱི་ཚེས་བཅུ་དགུ་ཉིན་མཇུག་བསྒྲིལ་རྒྱུ་ཡིན་པ་དང་ཚོགས་འདུ་དབུ་འབྱེད་ཐོག་སྐུ་མགྲོན་གཙོ་བོར་རྒྱ་གར་གྱི་དམག་སྤྱི་ཟུར་པ་སྐུ་ཞབས་ན་ར་བན་ལགས་ཕེབས་ནས་གཏམ་བཤད་གནང་བ་དང་དེ་བཞིན་དམིགས་བསལ་སྐུ་མགྲོན་དུ་བོད་མི་མང་སྤྱི་འཐུས་རྒྱུན་ལས་ཀྱི་སྐུ་ཚབ་སྤྱི་འཐུས་དགེ་བཤེས་ལྷ་རམས་པ་གོ་བོ་བློ་བཟང་ཕན་བདེ་ལགས་ཕེབས་ཡོད་འདུག། འདན་མ་ཚང་པད་མ་ཚེ་རིང་ལགས་རྒྱ་གར་བྱང་ཤར་རྡོ་རྗེ་གླིང་ཁུལ་གྱི་ས་གནས་འགོ་འཛིན་གསར་བར་བསྐོ་གཞག་གནང་འདུག་རྡོ་རྗེ་གླིང་ས་གནས་འགོ་འཛིན་ལས་ཁུངས་ཀྱིས་གནས་ཚུལ་སྤེལ་བར་གཞིགས་ན་ཟླ་བ་བརྒྱད་པའི་ཚེས་བཅུ་དྲུག་དང་བཅུ་བདུན་གཉིས་རིང་རྡོར་གླིང་ས་གནས་འགོ་འཛིན་གསར་རྙིང་བར་ལས་འཁུར་རྩིས་སྤྲོད་རྩིས་ལེན་གནང་བ་དང་སྤྲོད་དཔང་ཀ་སྦུག་ས་གནས་འགོ་འཛིན་ཀརྨ་དགེ་ལེགས་ལགས་དབུ་བཞུགས་ཐོག་རྡོ་རྗེ་གླིང་ཁུལ་གྱི་ས་གནས་འགོ་འཛིན་གསར་བ་འདན་མ་ཚང་པདྨ་ཚེ་རིང་ལགས་དང་འགོ་འཛིན་རྙིང་བ་ཕུན་ཚོགས་སྟོབས་རྒྱལ་ལགས་གཉིས་བར་གཞུང་ཡིག་རྩིས་སྤྲོད་ཀྱི་མཛད་སྒོ་འཚོགས་གནང་འདུག། རྣམ་པ་ཚོས་གསན་བཞིན་པ་འདི་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་ཡིན། བོད་མི་མང་སྤྱི་འཐུས་རྒྱུན་ལས་ཀྱིས་ཐབས་ཇུས་འཆར་གཞིའི་ཡིག་ཆ་ཞིག་གཏན་འབེབས་གནང་ཡོད་པ་དེས་མ་འོངས་བོད་དོན་འཐབ་རྩོད་ཞུ་སྐུལ་བྱེད་སྟངས་སོགས་ཀྱི་དཀའ་ངལ་ལ་གདོང་ལེན་བྱེད་ཕྱོགས་ཇེ་གསལ་དུ་བཏང་ཡོད་ཅེས་སྤྱི་འཐུས་ཚོགས་གཙོ་མཁན་པོ་བསོད་ནམས་བསྟན་འཕེལ་ལགས་ཀྱིས་གསུངས་ཡོད་པའི་སྐོར་འདི་གའི་གསར་འགོད་པ་བློ་སྦས་ཀྱིས་རྡ་རམ་ས་ལ་ནས་བཏང་བའི་གནས་ཚུལ་ཞིག་ལ་གསན་རོགས་གནང། ཉེ་བའི་ཆར་སྤྱི་ཟླ་བརྒྱད་པའི་ཚེས་པ་བདུན་ནས་བཅུ་གཅིག་གི་བར་རྒྱ་གར་རྒྱལ་ས་ལྡི་ལི་ཁུལ་དུ། བོད་མི་མང་སྤྱི་འཐུས་ལྷན་ཚོགས་ཀྱི་ཐབས་ཇུས་དང་བོད་དོན་ཞུ་སྐུལ་ལས་དོན་བྱེད་ཕྱོགས་ཀྱི་ཚོགས་འདུ་བསྐོངས་ཏེ། རྒྱ་གར་གྱི་སྲིད་དོན་ཚོགས་པ་ཁག་གི་གྲོས་ཚོགས་འཐུས་མི་དང་ཆབ་སྲིད་བློ་འདོན་པ། རྒྱ་གར་ཕྱི་སྲིད་ལས་ཁུངས་ཀྱི་དྲུང་ཆེ་ཟུར་པ་དང་ཆེད་མཁས་མི་སྣ་སོགས་གདན་ཞུས་ཀྱིས། བོད་དོན་གོ་རྟོགས་སྤེལ་རེས་དང་རྒྱུས་ལོན་གནང་རེས་སོགས་བརྒྱུད་དེ། སྤྱི་འཐུས་ནང་ཁུལ་ལའང་ཚོགས་ཆུང་ཆ་བགོས་ཀྱིས་ལག་ལེན་བསྟར་ཕྱོགས་ཀྱི་གོ་བསྡུར་སྙན་ཐོ་ཁག་ཁ་ཤས་བཏོན་ཡོད་པ་དང་འབྲེལ། མཐའ་དོན་ཐབས་བྱུས་འཆར་གཞིའི་ཡིག་ཆ་ཞིག་སྤྱི་འཐུས་རྒྱུན་ལས་ཀྱིས་གཏན་ལ་ཕབ་ནས་ཚོགས་འདུ་དེར་ཡོངས་བསྒྲགས་གནང་བ་དེས་གྲོས་ཚོགས་ཀྱི་ལས་དོན་བྱེད་ཕྱོགས་ཁ་གསལ་བོ་དང། མ་འོངས་བོད་དོན་ཞུ་སྐུལ་ལ་དཀའ་ངལ་འཕྲད་སྐབས་གདོང་ལེན་བྱེད་ཕྱོགས་ཁག་ཅིག་གསར་དུ་སྦྱར་ཡོད་པ། བོད་མི་མང་སྤྱི་འཐུས་ཚོགས་གཙོ་མཁན་པོ་བསོད་ནམས་བསྟན་འཕེལ་ལགས་ནས་འདི་གའི་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་ལ་འགྲེལ་བརྗོད་གནང་གི་འདུག།

གྲོས་ཚོགས་ཀྱི་འགན་དབང་དང་འབྲེལ་བ་ཡོད་པ་རྣམས་ཕུགས་དམིགས་ཁ་གསལ་བཟོས་ནས་ཐབས་བྱུས་ཀྱི་ལག་ལེན་བསྟར་ཕྱོགས་གནང་སའི་སྔ་སྒྲིག་རེ་གཏན་ལ་ཕབ་ཡོད་པ་འགྲེལ་བརྗོད་གནང་གི་འདུག། ལའང་རེ་བཅར་ཏེ་ད་རྩ་བའི་དམ་བཅའ་ང་ཚོ་ད་ལྟ་བར་དུ་སྤྱི་འཐུས་ལྷན་ཚོགས་ཀྱི་མོ་འོག་ཀྱི་ལག་ལེན་བསྟར་བཞིན་པ་འདྲ་བོ་ཆགས་བསྡད་རེད་ད་ཡིག་ཆ་དེའི་འབྱུང་ཁུངས་འདྲ་བོ་དེ་ང་ཚོ་བཙན་བྱོལ་བོད་མིའི་བཅའ་ཁྲིམས་དང་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་གི་ལམ་སྟོན་ནི་དེ་ག་ནང་བཞིན་གྱི་གྲོས་ཚོགས་ཀྱི་འགན་དབང་དང་འབྲེལ་བ་ཡོད་ཅོག་གི། ད་དེ་ཚོ་ཡང་ཁ་གསལ་པོ་བཟོ་ཡག་དང་ཕུགས་དམིགས་འདྲ་མ་བཟོ་ན་གསལ་པོ་བཟོ་ཡག་ད་དེའི་ཐོག་ནས་ད་ལག་ལེན་བསྟར་ཡ་འབྱོར་བ་ད་ང་ཚོ་ཐབས་ཇུས་ཀྱི་ད་དེ་ཚོའི་གྲུ་བོ་རེད་དེ་ལག་ལེན་འཆར་འགོད་ཟེར་ལག་ལེན་གྱི་ཐོག་ནས་ངོ་བསྟར་ཕྱོགས་འབྱོར་བ་དེ་ནོར་སྲིད་ལ་ད་ང་གྲུ་ང་གྲུ་དེ་འདྲ་ཡོད་རེད། བོད་མི་མང་སྤྱི་འཐུས་ལྷན་ཚོགས་ཀྱི་ཐབས་བྱུས་འཆར་གཞིའི་ཡིག་ཆ་དེ་གཙོ་ཆེ་བ་སྡེ་ཚན་མི་འདྲ་བ་ཁག་གསུམ་ལ་བགོས་ཏེ། བོད་མི་མང་སྤྱི་འཐུས་ལྷན་ཚོགས་ཀྱི་རྩ་འཛིན་ལམ་སྟོན་དང་ཐབས་བྱུས་དམིགས་ཡུལ། ལག་ལེན་འཆར་འགོད་བཅས་སུ་དགར་ཡོད་པ་རེད།

ཨ་རིའི་སྲིད་འཛིན་བྷའི་ཏེན་གྱི་རྒྱལ་ཁབ་གསུམ་གྱི་མཐོ་རིམ་དཔོན་རིགས་བར་གྲོས་མོལ་གྱི་སྔ་ནུབ་ཏུ་ར་ཤི་ཡ་དང་རྒྱ་ནག་གི་དམག་འཐབ་གྲུ་གཟིངས་ཉི་ཧོང་གི་གླིང་ཕྲན་ཉེ་སར་བཅར་ཡོད་པར་ཉི་ཧོང་གཞུང་གིས་བློ་འཚབ་ཡོད་སྐོར་བརྗོད་ཡོད་པ་རེད། རྒྱ་ནག་དང་ར་ཤི་ཡ་གཉིས་ཀྱི་དམག་འཐབ་གྲུ་གཟིངས་ཉི་ཧོང་ལྷོ་ཕྱོགས་ཀྱི་གླིང་ཕྲན་གྱི་ཉེ་སར་བཅར་བའི་རྗེས་ཏེ་གཟའ་ཕུར་བུ་ཉིན་ཉི་ཧོང་གིས་བློ་འཚབ་ཆེན་པོ་བྱུང་ཡོད་ཅེས་བརྗོད་ཡོད་པ་དང་དེ་ནི་ཉི་ཧོང་གི་དབུ་ཁྲིད་ཀྱིས་ལྷོའི་ཀོ་རི་ཡ་དང་ཨ་མི་རི་ཀའི་དབུ་ཁྲིད་རྣམ་པའི་དབར་རྒྱ་གར་དང་ཞི་བདེ་རྒྱ་མཚོའི་མངའ་ཁུལ་གྱི་གནས་སྟངས་ཇེ་སྡུག་ཏུ་འགྲོ་བཞིན་པའི་གནད་དོན་ཐོག་གྲོས་བསྡུར་གནང་རྒྱུའི་སྔ་ཉིན་དེར་བྱུང་བ་ཞིག་རེད། ཉི་ཧོང་གི་རྒྱལ་སྲུང་ལྷན་ཁང་གིས་བརྗོད་དོན་ལྟར་ན། རྒྱ་ནག་གི་མེ་ཤུགས་འཕུར་མདེལ་གྱི་གཏོར་རྒོལ་གྲུ་གཟིངས་ཚུད་པའི་གྲུ་གཟིངས་དྲུག་དང་ར་ཤི་ཡའི་གཏོར་རྒོལ་གྲུ་གཟིངས་ཚུད་པའི་གྲུ་གཟིངས་ལྔ་བཅས་ཉི་ཧོང་གི་ཨོ་ཁི་ན་བ་གླིང་ཕྲན་དང་མི་ཡ་ཁོ་གླིང་ཕྲན་གྱི་ཉེ་སར་བཅར་བའི་རྗེས་གཟའ་ཕུར་བུ་ཉིན་རྒྱ་ནག་རྒྱ་མཚོའི་ཤར་ཕྱོགས་སུ་ཕྱིན་ཡོད་འདུག། རྒྱ་ནག་དང་རཱ་ཤི་ཡའི་དམག་འཐབ་གནམ་གྲུ་མཉམ་འབྲེལ་གྱིས་དམིགས་བསལ་གྱི་ས་ཁུལ་དེར་བསྐྱོད་པ་ཐོག་མ་དེ་ཡིན་འདུག་ལ། དམག་གྲུ་དེ་དག་ཉི་ཧོང་གི་མངའ་ཁོངས་སུ་འཛུལ་མེད་པ་རེད་འདུག་རཱ་ཤི་ཡའི་རྒྱལ་སྲུང་ལྷན་ཁང་གིས་གཞུང་འབྲེལ་གྱི་ཏར་འཕྲིན་བརྒྱུད་ལམ་དུ་གསལ་བསྒྲགས་བྱས་པའི་ནང་ཐེངས་འདིར་རྒྱ་ནག་དང་མཉམ་འབྲེལ་གྱིས་སྐོར་གཡེང་བྱས་ཡོད་པ་ཁུངས་སྐྱེལ་དང་བཅས་མཚོ་དམག་གི་དམག་དཔུང་དེས་རྒྱ་ནག་རྒྱ་མཚོའི་ཤར་ཕྱོགས་མངའ་ཁུལ་དུ་ལས་འགན་སྒྲུབ་བཞིན་ཡོད་ལུགས་བརྗོད་འདུག། ཉི་ཧོང་གི་རྒྱལ་སྲུང་ལྷན་ཁང་གིས་བརྗོད་པར་ཉེ་བའི་ལོ་འགའི་རིང་རྒྱ་ནག་དང་ར་ཤི་ཡ་གཉིས་ནས་ཐེངས་མང་ཉི་ཧོང་གི་ཉེ་སར་མཉམ་འབྲེལ་གྱི་མཁའ་ཐོག་དང་མཚོ་ཐོག་གཉིས་ཀའི་དམག་སྦྱོང་བྱས་ཡོད་པ་དང། དེ་ནི་ཉི་ཧོང་ལ་དམག་གི་སྟོབས་ཤུགས་ངོམ་སྟོན་བྱས་པ་ཞིག་ཡིན་པ་མངོན་གསལ་ཡིན་པས་རྒྱལ་ཁབ་ཀྱི་བདེ་འཇགས་ཐོག་བློ་འཚབ་ཆེན་པོ་བྱུང་ཡོད་སྐོར་གསལ་སྟོན་བྱས་འདུག། གཟའ་པ་སངས་ཉིན་ཨ་རི་དང་ཉི་ཧོང་ལྷོ་ཀོ་རི་ཡ་བཅས་ཀྱི་དབུ་ཁྲིད་རྣམ་པའི་དབར་ཨ་རིའི་སྲིད་འཛིན་གྱི་གུང་སེང་གཏོང་ཡུལ Camp David ནས་མཇལ་འཕྲད་གྲོས་མོལ་གནང་གི་ཡོད་འདུག་ལ་ཁོང་རྣམ་པས་རྒྱལ་སྲུང་དང་འཕྲུལ་རྩལ་དཔལ་འབྱོར་བཅས་མཉམ་འབྲེལ་གཏིང་ཟབ་ཏུ་གཏོང་རྒྱུར་མོས་མཐུན་གནང་རྒྱུ་ཡིན་པར་ཨ་རིའི་མཐོ་རིམ་དཔོན་རིགས་ནས་ཚོད་དཔག་གནང་འདུག། ཨ་མི་རི་ཀས་རྡུལ་ཕྲན་ནུས་ཤུགས་ཀྱི་ཅ་དངོས་དག་རྒྱ་ནག་ལ་ཕྱིར་ཚོང་བྱ་རྒྱུར་བཀག་སྡོམ་སྟངས་འཛིན་ནན་མོ་བྱེད་ཀྱི་ཡོད་འདུག་ཨ་རི་གཞུང་གིས་རྒྱ་ནག་ལ་རྡུལ་ཕྲན་གློག་འདོན་ཐོག་བེད་སྤྱོད་བྱེད་པའི་རྒྱུ་ཆའི་རིགས་དང་ལྷུ་ལག་སོགས་ཕྱིར་ཚོང་བྱ་རྒྱུར་བཀག་འགོག་དང་སྟངས་འཛིན་བྱེད་ཤུགས་ཆེ་རུ་བཏང་ཡོད་པ་དང་དེ་ནི་ཅ་དངོས་དེ་དག་ཞི་བའི་བྱ་གཞག་ཐོག་བེད་སྤྱོད་གཏོང་བ་ལས་རྡུལ་ཕྲན་མཚོན་ཆ་རྒྱ་སྐྱེད་ཐོག་བེད་སྤྱོད་མི་གཏོང་བར་བརྟན་པོ་བཟོ་ཆེད་ཡིན་འདུག་ལ་དེ་ནི་ཟླ་འདིའི་ཕྱི་ཚེས་བཅུ་བཞི་ཉིན་ཐག་གཅོད་བྱས་པ་ཞིག་ཡིན་ཞེས་ཨ་རིའི་དཔོན་རིགས་ཀྱིས་བཤད་འདུག་སྒྲིག་གཞི་གསར་བ་དེ་ནི་ཨ་རི་དང་རྒྱ་ནག་བར་གྱི་འབྲེལ་བ་མུ་མཐུད་ཛ་དྲག་ཏུ་འགྲོ་བཞིན་པའི་རྟགས་མཚན་ཞིག་ཆགས་ཡོད་པ་དང་ཨ་རིའི་གསང་མྱུལ་སྟངས་འཛིན་དང་འགྲོ་བ་མིའི་ཐོབ་ཐང་གི་གནད་དོན་རྒྱ་ནག་གི་ཐོན་རྫས་ཀྱི་སྲིད་ཇུས་བཅས་ཀྱི་ཐོག་ཁ་གཏད་གདོང་ལེན་ལས་གཞན་ད་དུང་ཨ་རིའི་མཐོ་རིམ་འཕྲུལ་ལས་རིག་པའི་ཐད་ཕྱིར་ཚོང་བཀག་སྡོམ་ལག་བསྟར་བྱས་ཡོད་པ་རེད། ཨ་རིའི་ཚོང་དོན་ལྷན་ཁང་གི་མཚོན་ཆ་དང་བདེ་འཇགས་ལས་ཁང BIS གིས་ཁྱབ་བསྒྲགས་བྱས་པའི་ནང། ད་ལྟ་ཕྱིར་ཚོང་བྱེད་པར་དམིགས་བཀར་རྒྱ་ནག་གི་ཉིང་རྡུལ་བཟོ་གྲྭར་བེད་སྤྱོད་བྱ་རྩིས་ཡོད་པའི་རིགས་ཏེ་གློག་འདོན་འཕྲུལ་འཁོར་དང་སྣོད་ཆས་མཉེན་ཆས་བཅས་ལ་དམིགས་བསལ་ཆོག་མཆན་ལག་འཁྱེར་དགོས་ཞེས་བསྒྲགས་ཡོད་པ་རེད། རྒྱ་ནག་གཞུང་ཚབ་ཁང་གི་མགྲིན་ཚབ་པ་ལུའུ་ཕིང་ཡུས་ཀྱིས་སྒྲིག་གཞི་དེའི་ཐད་དམིགས་བསལ་བཤད་རྒྱུ་མེད་ནའང་རྒྱ་ནག་གིས་རྡུལ་ཕྲན་མཚོན་ཆ་ཁྱབ་གདལ་མི་གཏོང་བའི་ཆིངས་ཡིག་ནང་གཏན་ལ་ཕབ་པའི་འོས་འགན་ལ་གུས་བརྩི་ཞུ་བཞིན་ཡོད་ལུགས་བཤད་འདུག་འབྲེལ་ཡོད་གནད་དོན་དབྱེ་ཞིབ་པས་བརྗོད་པར་ཕྱིར་གཏོང་ཚོང་བ་ཚོས་སྤྱིར་བཏང་གི་ཆོག་མཆན་ལག་འཁྱེར་ལ་བརྟེན་ནས་རྒྱ་ནག་ལ་དངོས་ཟོག་ཕྱིར་འཚོང་བྱས་མེད་པས་ཨ་རིའི་སྒྲིག་གཞི་གསར་བ་དེས་དངོས་རྫས་འབོར་ཆེན་ཞིག་ལ་ཤུགས་རྐྱེན་ཐེབས་རྒྱུ་མིན་པའི་དབྱེ་ཞིབ་བྱས་ཡོད་པ་རེད།

ཟླ་བརྒྱད་པའི་ཚེས་བཅུ་བདུན་ཉིན་ཨ་མི་རི་ཀའི་མ་རྩ་རྡིབ་པའི་ཁྲིམས་ཀྱི་དོན་ཚན་བཅོ་ལྔའི་ནང་དོན་ལྟར་ཨ་རིའི་ཁྲིམས་ཁང་ལ་མ་རྩ་རྡིབ་པའི་སྲུང་སྐྱོབ་ཞུས་ཡོད་པ་དང་ཨ་རི་ནས་མ་རྩ་རྡིབ་པའི་སྲུང་སྐྱོབ་བྱེད་དོན་ནི་ཧིན་རྟ་ཡིས་བུ་ལོན་ཡང་བསྐྱར་བསྡུ་རུབ་བྱེད་སྐབས་བུན་བདག་གིས་ཨ་རིའི་ཁྲིམས་ཁང་ལ་གཏུག་རྒྱུ་དང་ཡང་ན་མ་རྩ་བཙན་གྱིས་ཉར་རྒྱུ་སོགས་མི་འབྱུང་རྒྱུའི་ཆེད་དུ་ཡིན་ཞིང་དུས་མཉམ་དུ་ཧིན་རྟ་ས་ཁང་ཁེ་ལས་ཁང་གི་ཡན་ལག་ལས་ཁང་ཐེན་ཅིའི་མ་རྐང་ཚོད་འཛིན་གྱིས་ཀྱང་ཨ་རིའི་ནེའོ་གྲོང་ཁྱེར་གྱི་ཁྲིམས་ཁང་ལ་མ་རྩ་རྡིབ་པའི་སྲུང་སྐྱོབ་ཞུས་ཡོད་པ་རེད། ཨ་རིའི་ཝོལ་སྲང་ལམ་ཉིན་རེའི་ཚགས་པར་གྱིས་ཀྱང་གནས་ཚུལ་སྤེལ་ནས་ཧང་ཏཱ་ཡིས་ཨ་མེ་རི་ཀར་མ་རྩ་བརྡིབས་པའི་སྲུང་སྐྱོབ་ཞུ་བཞིན་པ་དང་ཧང་ཏཱ་ཡིས་བུ་ལོན་ཐེར་འབུམ་ཆེན་མོ་གཅིག་དང་ཐེར་འབུམ་དགུ་ཡི་བུ་ལོན་བསྐྱར་ཟློས་བྱེད་ཐབས་སུ་འབད་བཞིན་ཡོད་ནའང་དཀའ་ངལ་ཆེན་པོ་ཡིན་ཚུལ་བཤད་ཡོད་གི་ཧང་ཏཱ་ས་ཁང་ཁེ་ལས་ཁང་གིས་ལོ་སྔོན་མའི་ཟླ་གསུམ་པའི་ཚེས་ཉི་ཤུ་རྩ་གཅིག་ནས་མ་རྐང་ཉོ་ཚོང་གི་མཚམས་བཞག་ཡོད་པ་དང་མ་རྐང་ཉོ་མཚམས་བཞག་ནས་ཟླ་བ་བཅོ་བརྒྱད་ལ་ཉེ་བས་ཧོང་ཀོང་མ་རྐང་ཁྲོམ་ར་ནས་ཕྱིར་སྐྲོད་ཉེན་ཡོད་པ་གནས་ཚུལ་ནང་བཀོད་ཡོད་གི་ཧང་ཏཱ་ལས་གཞན་དེ་སྔ་རྒྱ་ནག་གི་ས་ཁང་ཁེ་ལས་ཁྲོད་ཕུལ་བྱུང་ཁེ་ལས་ཁང་གི་མཚན་སྙན་ཐོབ་པའི་པི་ཀུའེ་ཡོན་གྱིས་ཀྱང་བདུན་ཕྲག་སྔོན་མར་གསལ་བསྒྲགས་ཤིག་སྤེལ་ནས་ཁྱོན་བསྡོམས་པས་དམངས་སྒོར་དུང་ཕྱུར་གཅིག་དང་བྱེ་བ་དྲུག་ལྷག་གི་བུན་སྐྱེད་སྣ་གཉིས་དུས་ཐོག་ཏུ་སྤྲོད་མི་ཐུབ་ལུགས་དང་པི་ཀུའེ་ཡོན་ལ་འདས་པའི་ཟླ་དྲུག་གི་ནང་གྱོང་གུན་དམངས་སྒོར་དུང་ཕྱུར་ལྔ་བརྒྱ་ར་ལྔ་བཅུ་ལྷག་ཡོད་ལུགས་གསལ་ཁ་བཏང་འདུག་ཟླ་བརྒྱད་པའི་ཚེས་བཅུ་བཞི་ཉིན་པི་ཀུའེ་ཡོན་གྱི་བུ་ལོན་གྱི་གནད་དོན་མུ་མཐུད་ནས་ཇེ་ཆེར་སོང་ནས་གཤམ་འོག་གི་བུན་འཛིན་ཉོ་ཚོང་ཁང་བཅུ་གཅིག་གི་ཉོ་ཚོང་མཚམས་བཞག་ཡོད་པ་དང་ཁྱོན་བསྡོམས་པས་སྒོར་དུང་ཕྱུར་བརྒྱ་ར་ལྔ་བཅུ་ང་བདུན་ལྷག་དང་འབྲེལ་བ་ཆགས་ཡོད་པས་པི་ཀུའེ་ཡོན་ཁེ་ལས་ཁང་གི་མ་རྐང་རིན་གོང་ཆེན་པོ་མར་ཆག་ཡོད་པ་རེད། པི་ཀུའེ་ཡོན་ཁེ་ལས་ཁང་གི་བུན་སྐྱེད་དུས་ཐོག་ཏུ་སྟེར་མ་ཐུབ་པར་ཆག་འཇིག་གི་ཉེན་ཁར་ཐུག་ནས་ཅུང་མ་འགོར་བར་རྒྱ་ནག་གི་དུང་ཕྱུར་སྟོང་གི་གནས་རིམ་གྱི་འཛུགས་སྐྲུན་བཟོ་ལས་ཁང་ཞིག་ལའང་བུ་ལོན་གྱི་དཀའ་ངལ་ལ་ཐུག་ཡོད་པ་རེད། རྒྱ་ནག་གི་རྒྱལ་གཉེར་ཁེ་ལས་ཁང་ཡོན་དབྱང་ཁེ་ལས་ཁང་གིས་ཕར་འགྱངས་བྱས་པའི་ཉིན་བཅུ་གསུམ་གྱི་ནང་ཚུན་དམངས་སྒོར་དུང་ཕྱུར་གཅིག་དང་བྱེ་བ་དྲུག་ལྷག་གི་བུན་སྐྱེད་དུས་ཐོག་ཏུ་སྟེར་ཐུབ་མེད། ཆིག་སྟོང་དགུ་བརྒྱ་དགུ་བཅུ་ལོའི་སྨད་ནས་བཟུང་རྒྱ་ནག་གི་སྡོད་ཁང་བཅོས་བསྒྱུར་བྱས་རྗེས་ས་ཁང་ཉོ་ཚོང་དར་རྒྱས་ཆེན་པོ་ཕྱིན་ཡོད་ལ་ས་ཁང་ཉོ་ཚོང་གིས་རྒྱ་ནག་གི་དཔལ་འབྱོར་འཕེལ་རྒྱས་ཁྲོད་གོ་ས་ངེས་ཅན་ཞིག་བཟོས་ཡོད། ཡིན་ན་ཡང་ཉིས་སྟོང་ཉི་ཤུ་ཐམ་པ་ནས་དངུལ་ཁང་སོགས་ནས་བུ་ལོན་རག་རྒྱུའི་ཆ་རྐྱེན་ཇེ་མཐོར་བཏང་སྟབས་སྤྱིར་ན་བུ་ལོན་ནང་ཟུག་པའི་རྒྱ་ནག་གི་ས་ཁང་ཉོ་ཚོང་ཁང་དག་ལ་མ་དངུལ་གྱི་ཡོང་ཁུངས་མེད་པ་ཆགས་པ་རེད། རྒྱ་ནག་གི་དཔལ་འབྱོར་གནས་སྟངས་མི་བཟང་བའི་གནས་ཚུལ་རབ་དང་རིམ་པ་ཞིག་ཐོན་རྗེས་ད་ལོ་ཟླ་བརྒྱད་པའི་ཚེས་བཅུ་ཉིན་ཨ་རིའི་སྲིད་འཛིན་ཇོ་བྷའེ་ཌེན་གྱིས་འདེམས་བསྐྱོད་དངུལ་བསྡུ་འདུ་འཛོམས་ཤིག་ཏུ་གཏམ་བཤད་སྐབས་རྒྱ་ནག་གཞུང་དཔལ་འབྱོར་དང་སྤྱི་ཚོགས་སོགས་གནད་དོན་མང་བོ་ཞིག་ལ་ཐུག་ཡོད་ལ་དེ་རིང་གི་རྒྱ་ནག་དེ་ཐག་ཐག་ཏུ་འགྲོ་བཞིན་པའི་དུས་བཀག་འབར་གས་ཤིག་དང་གཉིས་སུ་མེད་ཅེས་དང་དེ་ནས་ཇོ་བྷའེ་ཌེན་གྱིས་ཐུགས་ཁུར་གྱི་ཚུལ་དུ་དེ་ཡག་པོ་མ་རེད་རྒྱུ་མཚན་ནི་མི་ངན་པ་དེ་གནད་དོན་ལ་ཐུག་དུས་ལས་ཀ་ངན་པ་ལས་སྲིད་པ་རེད་ཅེས་བཤད་ཡོད་པ་རེད། འོ་ན་སྲིད་འཛིན་ཇོ་བྷའེ་ཌེན་གྱི་སྐད་ཆ་དེས་ཅི་ཞིག་མཚོན་ཏམ་ཟེར་ན་རྒྱ་རིགས་མཁས་པ་ཡང་ཅན་ལི་ལགས་ཀྱིས། ཇོ་བྷའེ་ཌེན་ལ་རྒྱ་ནག་གི་དཔལ་འབྱོར་སྐོར་གྱི་གནས་ཚུལ་མང་བོ་ཞིག་རག་ཡོད་ཤག་རེད། བཤད་སྟངས་ཀྱི་ཆ་ནས་དེ་འདྲའི་ལེན་པོ་ཞིག་མིན་ཡང་དོན་གྱི་ཆ་ནས་རྒྱ་ནག་གི་དཔལ་འབྱོར་གྱི་གནས་སྟངས་དེ་ཧ་ཅང་གི་མི་བཟང་བས་ནམ་གད་མི་ཤེས་པའི་འབར་མདེལ་ཞིག་དང་འདྲ་བ་མཚོན་ཡོད་ཅེས་འགྲེལ་བརྗོད་གནང་སོང། 他作为总统的身份， 说的方式可能令人感到惊讶。 相信最近几个月， 拜登总统接到很多关于中国经济形势的报告， 就是中国的经济状况很不好， 经济危机可能在不远的将来可能会发生。 呃， 炸弹的可能性比较大。 རྒྱ་ནག་མི་དམངས་དངུལ་ཁང་གིས་གློ་བུར་ཐོག་རྒྱག་གིས་སྐྱེད་ཀ་ཇེ་དམའ་རུ་བཏང་བ་དང་རྒྱ་ནག་གི་ན་གཞོན་ལས་ཤོར་བའི་གྲངས་ཀ་ཟླ་དྲུག་པར་བརྒྱ་ཆ་ཉི་ཤུ་རྩ་གཅིག་ལས་བརྒལ་བ། བཤད་རིན་ཡོད་པ་ཞིག་ནི་ད་ལོ་རྒྱ་ནག་གི་སློབ་ཆེན་ཁག་ནས་སློབ་མཐར་ཕྱིན་པའི་སློབ་མའི་གྲངས་ཀ་ནི་བྱེ་བ་གཅིག་དང་ས་ཡ་གཉིས་ཡས་མས་ཤིག་ཡིན་ཞིང་དེ་ཚང་མར་ལས་ཀ་དགོས་པས་ཐན་པའི་ཁར་མུ་གེ་གི་གནས་སྟངས་ཆགས་ཡོད་པ་རེད། རྒྱལ་སྤྱིའི་སྤྱི་ཚོགས་ཀྱིས་མགོ་མི་ཚོས་པ་ཞིག་ལ་རྒྱ་ནག་གཞུང་གིས་ཟླ་བདུན་པ་ནས་ན་གཞོན་ལས་ཤོར་བའི་གནས་ཚུལ་བསྒྲགས་མཚམས་བཞག་ཡོད་པ་རེད། ད་དུང་རྒྱ་ནག་གི་ནང་འདྲེན་དང་ཕྱི་ཚོང་གཉིས་ཀ་དཔལ་འབྱོར་རིག་པ་བས་ཚོད་དཔག་བྱས་པ་བཞིན་མར་ཆག་ཡོད་པས་མདོར་ན་རྒྱ་ནག་གི་དཔལ་འབྱོར་ལ་དཀའ་ངལ་ཆེན་པོ་ཞིག་ལ་ཐུག་ཡོད་པར་གནད་དོན་དབྱེ་ཞིབ་པས་བརྗོད་བཞིན་ཡོད་ལ། ཨ་རིའི་སི་ཨེན་ཨེན་བརྙན་འཕྲིན་ཁང་གི་གནས་ཚུལ་ལྟར་ན་ས་ཁང་ཉོ་ཚོང་ནི་རྒྱ་ནག་གི་དཔལ་འབྱོར་འཕེལ་རྒྱས་ཀྱི་སྒུལ་ཤུགས་གཙོ་བོ་དེ་ཡིན་པ་དང་དེ་སྔ་རྒྱ་ནག་གི་རྒྱལ་ཡོངས་ཡོང་འབབ་ཀྱི་བརྒྱ་ཆའི་སུམ་ཅུ་ཟིན་ཡོད་པ་རེད། ཡིན་ན་ཡང་རྒྱ་ནག་གི་ས་ཁང་ཉོ་ཚོང་ཨང་གཉིས་པ་ཡིན་པའི་ཧེང་ཏ་བུ་ལོན་ནང་ཟུག་ཡོད་པ་དང་ལྷག་པར་དུ་ཉིས་སྟོང་ཉི་ཤུ་ལོར་རྒྱ་ནག་གི་དངུལ་ཁང་ཁག་ནས་བུ་ལོན་ལེན་རྒྱུར་ཆ་རྐྱེན་ཇེ་མཐོར་བཏང་རྗེས་བུ་ལོན་གྱི་ཆོད་གན་དང་འགལ་བ་རེད། ཧེང་ཏ་ཡིས་ད་ལོར་ཟླ་བདུན་པར་གསལ་སྒྲོག་སྤེལ་བར་གཞིགས་ན་ཉིས་སྟོང་ཉི་ཤུ་རྩ་གཅིག་ནས་ཉི་ཤུ་རྩ་གཉིས་བར་ཧེང་ཏ་ལ་གྱོང་གུན་དམངས་སྒོར་དུང་ཕྱུར་སྟོང་ཚོ་ལྔ་དང་དྲུག་བརྒྱ་ལྷག་རག་པ་དང་ལོ་སྔོན་མའི་ལོ་མཇུག་ཏུ་བུ་ལོན་དུང་ཕྱུར་ཁྲི་གཉིས་དང་ཕྱེད་ཀ་ལྷག་ཡོད་པ་རེད།
གསན་མཁན་རྣམ་པ་ང་རྡོ་རྗེ་མཚོ་ཡིན། ད་དེ་རིང་གི་བུད་མེད་དང་སྤྱི་ཚོགས་ཀྱི་ལེ་ཚན་འདིའི་ནང་དུ། འབྲེལ་ཡོད་ཞིབ་འཇུག་ལས་དེང་སྐབས། འཛམ་གླིང་གི་ཡུལ་གྲུ་ཁག་ཅིག་ཏུ་ཕོ་མོ་གཉིས་བར་གྱི་ཚེ་ཚད་ཀྱི་བར་ཁྱད་ཇེ་ཆུང་དུ་ཕྱིན་ཡོད་སྐོར་གནས་ཚུལ་ཐོན་པ་དང་འབྲེལ་ཡོད་གནས་ཚུལ་ཁག་ཅིག་ངས་ཕྱོགས་སྒྲིག་བྱས་པ་ཞིག་ལ་གསན་རོགས་གནང། བརྩེ་བའི་གསན་མཁན་རྣམ་པ་སྐུ་ཁམས་བཟང། ང་བུད་མེད་དང་སྤྱི་ཚོགས་ཀྱི་ལེ་ཚན་འདི་གཙོ་སྐྱོང་བྱེད་མཁན་རྡོ་རྗེ་མཚོ་ཡིན། སྤྱིར་འཛམ་གླིང་སྟེང་མིའི་ཚེ་ཚད་ཇེ་མཐོར་འགྲོ་བཞིན་ཡོད་པ་དང་རྒྱལ་ཚོགས་ཀྱི་མི་འབོར་སྐོར་གྱི་ཞིབ་འཇུག་གཞིར་བཟུང་ན། གཅིག་དགུ་ལྔ་བཅུ་ཐམ་པ་ལོར་མིའི་ཚེ་ཚད་དེ་ལོ་བཞི་བཅུ་ཞེ་དྲུག་ཚེག་ལྔ་ཡིན་ཞིང། ཉིས་སྟོང་ཉེར་གསུམ་ལོར་འཛམ་བུ་གླིང་གི་མིའི་སྔོན་དཔག་ཚེ་ཚད་དེ་ལོ་ན་བདུན་བཅུ་དོན་གསུམ་ཚེག་བཞི་ཡིན་པ་རེད། མིའི་ཚེ་ཚད་ཆ་སྙོམས་བྱས་ན་བུད་མེད་ཚོ་ནི་སྐྱེས་པ་ཚོ་ལས་ཚེ་ཐག་རིང་བ་དེ་ནི་ལོ་མང་སྔོན་ནས་ཤེས་རྟོགས་བྱུང་ཡོད་པ་ཞིག་རེད། གཞུག་ནས་ཨ་རིའི་ནེའུ་ཡོག་གྲོང་ཁྱེར་ནང་སྨན་བཅོས་ཀྱི་ཕྱག་ལས་གནང་བཞིན་པའི་སྨན་པ་དཀོན་མཆོག་ཚེ་བརྟན་ལགས་ལ་འབྲེལ་ཡོད་གནས་ཚུལ་ཁག་ཅིག་གི་ཐོག་བཅར་འདྲི་ཞུ་གི་ཡོད། སྨན་པ་ཁོང་གིས་སྔོན་མ་བོད་ནང་བོད་ཀྱི་གསོ་རིག་ཐོག་གཙུག་ལག་རབ་འབྱམས་པའི་ལག་འཁྱེར་བླངས་ཡོད་པ་དང་ཕྱིས་སུ་ཨ་མི་རི་ཀའི་ནང་ཚན་རིག་དང་སྐམ་ཁབ་ཀྱི་གསོ་རིག་བཅས་ཀྱི་ཐད་སོ་སོར་མཱ་སི་ཊར་སྟེ་གཙུག་ལག་རབ་འབྱམས་པའི་ལག་འཁྱེར་བླངས་ཡོད་པ་རེད། སྨན་པ་དཀོན་མཆོག་ཚེ་བརྟན་ལགས་ཀྱིས་ཕོ་མོ་གཉིས་བར་ཚེ་ཐག་རིང་ཐུང་གི་བར་ཁྱད་བྱུང་དགོས་པའི་རྒྱུ་རྐྱེན་གཙོ་བོ་ཁག་ནི། གཅིག་ནས་ཟས་སྤྱོད་སོགས་ཀྱི་འཕྲོད་བསྟེན་དང། གཉིས་ནས་ཕོ་མོ་གཉིས་ཀྱི་ལུས་ཁམས་ཀྱི་ཁྱད་པར་ལས་ཚེ་ཐག་རིང་ཐུང་ཤོར་གྱི་ཡོད་སྐོར་འགྲེལ་བརྗོད་གནང་བྱུང། སྟེང་གི་སྐྱེས་མ་ནི་སྐྱེས་པ་ལས་ཚེ་ཐག་རིང་པོ་འདུག་པ་དང་གཅིག་སྐྱེས་པ་ནི་གཅིག་དུས་ཀྱི་ཚེ་ཐག་ཐུང་ནོ། དེའི་རྒྱུ་མཚན་འདྲ་བོ་ཆི་ཟིག་ཟེར་ན་སྐྱེས་པ་གི་ཆང་འཐུང་བ་དང་ཐ་མག་འཐེན་པ་དང་དེ་གས་ཟིན་ན་གཙོ་བོ་དེ་བྱས་ན་འཕྲོད་བསྟེན་ཆོག་གོ་གིས་ད་ཆང་ཚིག་གིས་ཚད་ལས་བརྒལ་བ་དང་ཐ་མག་ཡང་ན་ཡང་ཚད་ལས་བརྒལ་བ་ག་ཡ་དང་ན་དེ་དང་དེ་འབྱང་འབྲེལ་འབྱུང་བས་བྱུང་བའི་ན་ཚ་མང་བ་ཚོ་སྐྱེལ་གཏོང་དགོས་ཚེ་སྙིང་ལ་སོགས་པ་དེ་གས་ན་ཚ་མོ་སྐྱེལ་གཏོང་དགོས་ཚེ་དེ་དང་ན་བྱས་ན་སྐྱེས་པ་ཡང་ན་ཚིག་གིས་ཚེ་ཐུང་དགོས་ཚེ་ཡང་ན་སྐྱེས་མ་གི་སྤྱིར་བཏང་གིས་བྱས་ན་སྐྱེས་པ་དང་བསྡུར་བཏང་ན་ཆང་དང་ཐ་མག་འཐེན་དགོས་འདུག་གི་ཚད་འདྲ་བོ་འདི་ཚིག་གིས་ཉུང་ཉུང་ནོ་སྟབས་གི་ད་བྱས་ན་ན་སྐྱེས་མ་གཙང་ཡང་ན་ཚེ་ཐག་ཚིག་གས་ཟིན་རིང་གིས་ཚིག་གིས་བྱེད་དགོས་གོ་མོ། དེ་དག་གོ་དེ་དག་རྒྱུ་མཚན་འདྲ་བོ་གཅིག་རེད་དེ་རྒྱུ་མཚན་གཉིས་ལ་ཁེན་གྱིས་ན་སྤྱིར་བཏང་གི་ཚུལ་ན་སྐྱེས་པ་དང་སྐྱེས་མ་གི་ཚུལ་ན་གཟུགས་པོ་གི་འབྱུང་བ་གི་ཁམས་བ་གཟུགས་པོ་གི་ཁམས་གི་ལ་ཁེ་སོང་ན་དེ་ལ་ཁྱད་པར་ཅིག་ཡོད་ལ་སྤྱིར་བཏང་གི་ཚུལ་ན་སྙིང་གི་ན་ཚ་ལ་སོགས་པ་བྱུང་གོང་ནི་མང་ཆེ་གི་དེ་ཚུལ་ན་སྐྱེས་པ་དང་སྐྱེས་མ་ནང་གི་ཚུལ་ན་ད་སྐྱེས་པ་ཚུལ་ན་སྙིང་གི་ན་ཚ་ལ་སོགས་པ་ད་ཅིག་བྱུང་ནི་མང་ནི་རེད་དེ་རྒྱུ་མཚན་ཕྱིར་ན་སྐྱེས་པ་གི་ཚུལ་ན་ལས་གཟུགས་པོ་ནང་གི་འབྱུང་བ་གི་ཁམས་དང་སྐྱེས་མ་གི་གཟུགས་པོ་ནང་གི་འབྱུང་བ་གི་ཁམས་ཀྱི་ཚུལ་ན་ཁྱད་པར་དེ་ཡིན་ད་དེང་སང་ཚུལ་ན་འདི། སྐྱེས་པ་དང་སྐྱེས་མ་གི་གཟུགས་པོ་གི་ཁམས་དེ་མི་གཅིག་ནོ་ལྟ་བུ་དང། ན་ཚ་ཆུང་གོ་ཟེར་དེ་སྐད་བཤད་གོ་ཡ། སྐྱེས་པ་དང་སྐྱེས་མ་གི་སྐུལ་རྒྱུ་དེ་མི་གཅིག་ནོ་ད་སྐྱེས་པ་གི་སྐུལ་རྒྱུ་དུ་མ་མཆིས་ན་ཆུ་ན་སྙིང་དང། ཁྲག་ར་དུག་གི་ན་ཚ་དུ་མང་པོ་བྱུང་བ་དང་སྐྱེས་མ་གི་སྐུལ་རྒྱུ་དུ་གོ་དུ་མཆིས་ན་གཡས་ན་སྙིང་དང་ཁྲག་གི་ན་ཚ་དུ་གཡས་ཡང། དེ་མགྱོགས་གོ་མཆིས་ན་ད་ཉུང་ཉུང་བྱུང་བ་དུ་གོ་དུ་མཆིས་ན་ཡང་གི་གི་རྒྱུ་མཚན་གཅིག་རེད། དེ་སྟབས་གི་ད་མཆིས་ན་ད་སྐྱེས་མ་དེ་གཟུགས་གི་ཚེ་ཐག་དུ་མཆིས་ན་སྐྱེས་པ་ལས་རིང་གི། ད་དེ་སྐད་བཤད་གོ་མོ། ཨ་ནེ་གཞན་པ་གི་ལ་ཀའི་ན་གཟུགས་པོ་གི་ད་གི་འབྱུང་བ་ཁམས་ལ་ཀའི་ན་ཡང་ཙི་གསོ་བ་རིག་པ་གི་གཞུང་གི་ནང་གི་བཤད་ན་སྐྱེས་པ་དང་སྐྱེས་མ་གཉིས་ཀྱི་ནང་གི་ཅི་ན་ད་སྐྱེས་མ་དེ་གཙོ་གི་ཤི་ན་ཟླ་བ་རེ་ལ་ཁམས་དམར་གི་ཆ་ནས་མར་ཟགས་ཡོང་གི་ཡོད་ཟླ་མཚན་ཞེས་པ་དུ་དོག་པོ་དེ་གི་ཕྱིར་ན་ད་གཟུགས་པོའི་ནང་གི་ད་སྙིགས་དོར་བཅུད་ལེན་ལ་སོགས་པ་གཟུགས་པོའི་ནང་གི་ན་ཚ་མང་ཟིག་ཁྲག་གི་ཁམས་ནས་མ་ར་ད་ཕྱིར་ལོག་བ་འདོན་གི་ཡོད། དེའི་སྟེང་ན་ད་སྐྱེས་མ་ད་ཀྱི་ན་ཚེ་རིང་པོ་འདུག་ག་ཟེར་སྐྱེས་པ་ཡིན་ན་གཟུགས་པོ་ནང་ན་རང་བཞིན་གི་གཏིང་དུ་ཕྱིར་ལོག་བ་འདོན་ཡག་གི་ལམ་ཁ་འདྲ་བོ་མེད་ཟེར་ད་ཤི་གི་རྒྱུ་མཚན་བཤད་སྟངས་ལ་ཡོད་ན་རེད་ད་ད་སྡུག་པོ་ད་བྱད་པོ་ད་ཅིག་ན་ཡང་བྱས་ཚད་གཞན་པ་ཞིག་རེད། ཉེ་སྔོན་ན་གསར་འགྱུར་རྒྱུད་ལམ་དུ་ཐོན་པའི་གནས་ཚུལ་ནང་དེང་སྐབས་ཡུལ་གྲུ་ཁག་ཅིག་ཏུ་ཕོ་མོ་གཉིས་བར་གྱི་ཚེ་ཚད་ཀྱི་བར་ཁྱད་ཇེ་ཆུང་དུ་འགྲོ་བཞིན་ཡོད་པའི་གནས་སྟངས་སྐོར་འབྲེལ་ཡོད་ཞིབ་འཇུག་ལས་རྒྱུས་ལོན་བྱུང་ཡོད་སྐོར་འདོན་སྤེལ་བྱས་ཡོད་པ་དང། ཨ་རིའི་རྒྱལ་ཡོངས་རླུང་འཕྲིན་ཁང་སྟེ NPR གིས་གནས་ཚུལ་སྤེལ་བར་གཞིར་བཟུང་ན། འཛམ་གླིང་ཡུལ་གྲུ་འཛམ་གླིང་ཡུལ་གྲུ་ཁག་ཅིག་ཏུ་ཕོ་མོ་འདྲ་མཉམ་གྱི་ཐོབ་ཐང་གནས་སྟངས་ཇེ་སྡུག་ཏུ་ཕྱིན་པའི་དུས་མཚུངས་ཕོ་མོ་གཉིས་བར་གྱི་ཚེ་ཚད་ཀྱི་བར་ཁྱད་ཡང་ཇེ་ཆུང་དུ་འགྲོ་བཞིན་ཡོད་སྐོར་འགྲེལ་བརྗོད་བྱས་འདུག། འདས་པའི་ལོ་ངོ་བཅུ་ཕྲག་འགའི་རིང་འཛམ་གླིང་རྒྱལ་ཁབ་ཁག་ཅིག་ཏུ་ཕོ་མོ་གཉིས་བར་གྱི་སྔོན་དཔག་ཚེ་ཚད་ཀྱི་བར་ཁྱད་དེ་ཇེ་ཆུང་དུ་འགྲོ་བཞིན་ཡོད་སྐོར་འབྲེལ་ཡོད་ཞིབ་འཇུག་སྙན་ཐོའི་རིགས་ཐོན་ཡོད་པ་དང་ཉེ་ཆར་འཇར་མན་གྱི DW གསར་ལས་ཁང་གིས་རྒྱལ་ཁབ་དེའི་དབུས་མི་འབོར་ཞིབ་འཇུག་ཁང་གི་གནས་ཚུལ་ལུང་འདྲེན་བྱས་པར་གཞིགས་ན། ཡོ་རོབ་ཀྱི་རྒྱལ་ཁབ་བདུན་གྱི་ས་ཁུལ་ཉིས་བརྒྱ་ར་ཉི་ཤུ་རྩ་བརྒྱད་ནང་གི་མིའི་འཆི་སྐྱོན་གྱི་རྒྱུ་རྐྱེན་ཐད་ཞིབ་ཕྲའི་ཐོག་ནས་ཞིབ་འཇུག་བྱས་པའི་མཇུག་འབྲས་ལས་དུས་རབས་སྔོན་མའི་ལོ་རབས་དགུ་བཅུའི་ནང་རྒྱལ་ཁབ་དེ་རྣམས་ཀྱི་ས་ཁུལ་དེ་དག་ཏུ་སྐྱེས་པ་ཚོའི་སྔོན་དཔག་ཚེ་ཚད་དེ་སྐྱེས་མ་ཚོ་ལས་ལོ་བདུན་གྱིས་ཐུང་བ་ཡོད་ཀྱང་འདས་པའི་ལོ་ངོ་བཅུ་ལྷག་གི་རིང་སྔོན་དཔག་ཚེ་ཚད་གནས་སྟངས་ལ་གཞིགས་ན། ཕོ་མོ་གཉིས་ཀྱི་ཚེ་ཚད་ཀྱི་བར་ཁྱད་དེ་ལོ་ལྔ་ར་ཕྱེད་ཀ་ཙམ་ཡིན་པ་དང་དེ་ནི་ལོ་རབས་དགུ་བཅུའི་དུས་སྐབས་དང་བསྡུར་ན་ཕོ་མོ་གཉིས་ཀྱི་ཚེ་ཚད་ཀྱི་བར་ཁྱད་ཇེ་ཆུང་དུ་ཕྱིན་ཡོད་པ་མངོན་འདུག་ཞིབ་འཇུག་མི་སྣས་གསལ་སྟོན་བྱས་པར། འབྱོར་ཕྱུག་ལྡན་པའི་གྲོང་ཁྱེར་ཁག་ནང་ལས་གནས་ཀྱི་གོ་སྐབས་ལེགས་པོ་ཡོད་པ་དང་འཕྲོད་བསྟེན་དང་འཚོ་གནས་ཀྱི་ཚད་གཞི་མཐོ་བའི་དབང་གིས་གྲོང་ཁྱེར་ཁག་ཏུ་མི་ཤི་གྲངས་ཉུང་བ་དང་ཕོ་མོ་གཉིས་ཀྱི་སྔོན་དཔག་ཚེ་ཚད་ཀྱི་བར་ཁྱད་དེའང་གྲོང་གསེབ་ཁུལ་དང་བསྡུར་ན་ཆུང་བ་ཡོད་འདུག་ད་དུང་ཞིབ་འཇུག་མི་སྣས་བརྗོད་པར། འཕྲོད་བསྟེན་མ་ཡིན་པའི་འཚོ་བ་སྐྱེལ་སྟངས་ཀྱི་དབང་གིས་མིའི་ཚེ་ཚད་ལ་བར་ཁྱད་བྱུང་གི་ཡོད་པ་དང། དུས་རབས་སྔོན་མར་སྐྱེས་པ་རྣམས་ཀྱིས་ཡོངས་ཁྱབ་སྒོས་ཐ་མག་འཐེན་པ་དེ་ནི་སྐྱེས་པའི་ཚེ་ཚད་དེ་སྐྱེས་མ་ཚོ་ལས་ཐུང་བའི་རྐྱེན་རྩ་གཙོ་བོ་ཞིག་ཆགས་ཡོད་འདུག་ལ། དེང་སྐབས་སྙིང་ལྡིང་བྱེད་ཀྱི་རོགས་འདེགས་འཕྲུལ་ཆས་འཇོག་རྒྱུ་ཡོད་པ་དེས་སྐྱེས་པ་ཚོའི་ཚེ་ཚད་ཇེ་རིང་དུ་གཏོང་ཐུབ་ཡོད་པ་ཡོངས་ཁྱབ་ཡིན་ཞིང་དེས་སྐྱེས་པ་ཚོར་སྙིང་རྩ་འགག་པའི་ནད་ཀྱི་རྐྱེན་གྱིས་འཆི་སྐྱོན་གྱི་ཉེན་ཁ་ཇེ་ཆུང་དུ་བཏང་ཡོད་འདུག་ཡང་རྒྱུ་རྐྱེན་གཞན་ཞིག་ནི་སྐྱེས་པ་ཚོའི་ཁྲོད་དུ

གཞན་ཡང་ཨ་མི་རི་ཀའི CDC སྟེ་ནད་ཡམས་སྔོན་འགོག་དང་སྟངས་འཛིན་ལྟེ་གནས་ཁང་གི་གནས་ཚུལ་གཞིར་བཟུང་ན་ཉིས་སྟོང་ཉི་ཤུ་ལོ་ནས་ཉིས་སྟོང་ཉེར་གཅིག་ལོ་བར་ཨ་རིའི་ནང་མིའི་སྔོན་དཔག་ཚེ་ཚད་མར་ཆག་ཡོད་པ་དང་བུད་མེད་ཀྱི་ཚེ་ཚད་ལོ་ཐིག་ལེ་ཚེག་བརྒྱད་ཀྱིས་ཇེ་ཐུང་དུ་ཕྱིན་ཡོད་པ་དང་སྐྱེས་པའི་ཚེ་ཚད་ལོ་གཅིག་མར་ཆག་ཡོད་པ་མ་ཟད་ཕོ་མོ་གཉིས་ཀྱི་སྔོན་དཔག་ཚེ་ཚད་ཀྱི་བར་ཁྱད་ལྔ་ཚེག་བདུན་ནས་ལྔ་ཚེག་དགུ་བར་འཕར་ཡོད་འདུག་ལ། ཨ་རིའི་ནང་ལོ་འདི་གཉིས་ལ་ཏོག་དབྱིབས་རིམས་ནད་ཀྱི་རྐྱེན་གྱིས་མིའི་འཆི་གྲངས་མང་བའི་དབང་གིས་ཚེ་ཚད་ཇེ་དམར་ཕྱིན་པ་ཡིན་འདུག World Meter ཞེས་པའི་དྲ་རྒྱས་མཉམ་འབྲེལ་རྒྱལ་ཚོགས་ཀྱི་མི་འབོར་གནས་ཚུལ་གཞིར་བཞག་ཐོག་མིའི་ཚེ་ཚད་སྔོན་དཔག་གི་གྲངས་ཐོ་བཏོན་པ་ལྟར་ན། ཉིས་སྟོང་ཉེར་གསུམ་ལོ་འདིའི་ནང་དུ་འཛམ་བུ་གླིང་གི་མིའི་སྔོན་དཔག་ཚེ་ཚད་དེ་ལོ་ན་བདུན་ཅུ་དོན་གསུམ་ཚེག་བཞི་ཡིན་ཞིང། བུད་མེད་ཀྱི་ཚེ་ཚད་ལོ་ན་བདུན་ཅུ་དོན་དྲུག་དང་སྐྱེས་པའི་ཚེ་ཚད་བདུན་ཅུ་ཐམ་པ་ཚེག་བརྒྱད་རེད་འདུག་སྤྱིར་བཏང་འཛམ་གླིང་ཡོངས་ཀྱི་ཆ་ནས་མིའི་ཚེ་ཚད་ཇེ་མཐོར་འགྲོ་བཞིན་ཡོད་པ་དཔེར་ན་ཕྱི་ལོ་ཆིག་སྟོང་དགུ་བརྒྱ་ལྔ་བཅུ་ལོར་མིའི་ཚེ་ཚད་དེ་ལོ་ན་བཞི་བཅུ་ཞེ་དྲུག་ཚེག་ལྔ་ཡིན་ཞིང། ཕྱི་ལོ་ཉིས་སྟོང་ལོར་མིའི་ཚེ་ཚད་དྲུག་ཅུ་རེ་དྲུག་ཚེག་ལྔ་དང་ཉིས་སྟོང་བཅུ་ལོར་བདུན་ཅུ། ད་ལོ་མིའི་ཚེ་ཚད་བདུན་ཅུ་དོན་གསུམ་ཡིན་པས་སྤྱི་ཡོངས་ཀྱི་ཆ་ནས་མིའི་ཚེ་ཚད་དེ་མུ་མཐུད་འཕར་བཞིན་པ་གསལ་བོར་མངོན་འདུག་གསན་མཁན་རྣམ་པ། ཐེངས་འདིའི་བུད་མེད་དང་སྤྱི་ཚོགས་ཀྱི་ལེ་ཚན་རྒྱང་སྲིང་བྱས་ཟིན་པ་ཡིན་ཁྱེད་རྣམ་པས་གསན་པར་བཀའ་དྲིན་ཆེ་ད་བདེ་མོ་བྱོས།